གསན་མཁན་རྣམ་པ་བདེ་མོ་ཡིན་ན་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ཐད་གཏོང་ལས་རིམ་ད་ལྟ་འགོ་འཛུགས་རྒྱུ་ཡིན་དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ར་ཞེ་དགུ་རབ་གནས་ཆུ་སྟག་ལོའི་བོད་ཟླ་བཅུ་གཉིས་པའི་ཚེས་བདུན་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་བརྒྱད་ལ་རེས་གཟའ་སྤེན་པ་རེད་བྱས་ན་ངས་རླུང་འཕྲིན་གསན་མཁན་རྣམས་ལ་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་དང་བཅས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་གསར་འགྱུར་བཤད་རྒྱུ་ཡིན། ང་ལྕགས་མོ་འཚོ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཞོན་མཆོག་གིས་ནིའུ་ཛི་ལེནཌ་ཀྱི་སྲིད་བློན་གསར་པར་འཚམས་འདྲི་གནང་ཡོད་པ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་ས་གནས་ཀྱི་གནས་ཚུལ་ཁ་ཤས་དང།
བོད་ནང་རིམས་ནད་ཀྱིས་འདས་གྲོངས་སུ་འགྲོ་བཞིན་པའི་གནས་སྟངས་ཅུང་ཙམ་ཉུང་རུ་འགྲོ་བཞིན་ཡོད་ཀྱང་ནད་རྟགས་ཅན་མུ་མཐུད་ཡོང་གི་ཡོད། བོད་མིའི་སྒྲིག་འཛུགས་ཆོས་རིག་ལས་ཁུངས་ནས་ཉིན་རེའི་ཞལ་འདོན་བསྔོ་སྨོན་དང། ནང་པའི་གནས་ཆེན་ཁག་དེབ་དུས་ཆེན་ཁག་སོགས་ངོ་སྤྲོད་དུ་ཡོད་པ་གི་མཉེན་ཆས་མ་ལག་ཟིག་འགྲེམ་སྤེལ་དབུ་འབྱེད་གནང་ཡོད་པ།

ལས་འགུལ་དེ་ཚགས་ཚུད་ཡོང་ཆེད་མི་རྒྱུ་གཉིས་ཀྱི་དང་བླངས་རམ་འདེགས་གནང་རྒྱུ་གལ་ཆེན་པོ་ཡིན་པ་ཡོ་རོབ་ཁུལ་གྱི་བོད་མི་ཆེས་མང་བོ་གནས་སྡོད་བྱེད་ཡུལ་སུད་སི་དང་ལིག་ཏེན་སི་ཏན་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་ཀརྨ་ཆོས་སྐྱིད་ལགས་ཀྱིས་ཟླ་བ་འདིའི་ཚེས་ཉི་ཤུ་རྩ་བདུན་ཉིན་འདི་ག་རླུང་འཕྲིན་ཁང་གི་བཅར་འདྲི་སྐབས་སུ་འབོད་སྐུལ་བྱས་ཡོད། ཡོ་རོབ་ནང་བཞུགས་མཁན་ཡོངས་ཀྱིས་ད་རེའི་དུས་ཚོད་བཏོན་བྱས་ནས་གསུམ་བཅུ་དུས་དྲན་ཨི་ཏ་ལི་ལ་ཕེབས་རོགས་བྱེད་ཟེར་འབོད་སྐུལ་ཞུ་ཡས་ཡིན།
མི་ལོ་དྲུག་ཅུ་རེ་བཞི་ལྷག་གི་རིང་དུ་རྒྱ་ནག་གཞུང་གིས་བོད་མིའི་ཐོག་ནོར་འཁྲུལ་ཅན་གྱི་སྲིད་བྱུས་མུ་མཐུད་དུ་ལག་བསྟར་བྱས་པ་མ་ཟད་དེང་གི་ཆར་བོད་མི་རིགས་ཀྱི་ངོ་བོ་རྩ་མེད་བཟོ་རྒྱུའི་གོམ་སྟབས་ཇེ་མགྱོགས་སུ་བཏང་སྟེ་བོད་ཀྱི་བྱིས་པ་རྣམས་ཆུང་དུས་ནས་ཕ་མ་དང་ཁ་བྲལ་དུ་བཅུག་སྟེ་བཅའ་སྡོད་སློབ་གྲྭར་བསྐྱལ་ནས་རྒྱ་མི་རིགས་ཀྱི་སྐད་ཡིག་སློབ་ཁྲིད་བྱེད་བཞིན་པ་སོགས་ཀྱི་ངན་ཇུས་དེ་དག་ཐེར་འདོན་དང་འབྲེལ་བོད་དོན་ལ་མུ་མཐུད་དུ་རྒྱབ་སྐྱོར་དགོས་པའི་འབོད་སྐུལ་སོགས་ཀྱི་ལས་དོན་ཚགས་ཚུད་ཡོང་ཆེད་མི་མང་གང་མང་མཉམ་ཞུགས་དང་དེ་བཞིན་མི་རྒན་པ་རེ་ནས། སུད་སི་སྒོར་མོ་གཉིས་རེ་དང་བླངས་ཞལ་འདེབས་གནང་དགོས་པའི་འབོད་སྐུལ་ཞུ་གི་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན་བོད་ནང་ཏོག་དབྱིབས་རིམས་ནད་ཀྱིས་འདས་གྲོངས་སུ་འགྲོ་བཞིན་པ་ཇེ་ཉུང་དུ་ཕྱིན་ཡོད་ཀྱང་ནད་རྟགས་ཅན་མུ་མཐུད་དུ་ཡོང་གི་ཡོད་པའི་སྐོར་འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་དཀོན་མཆོག་ནས་གནས་ཚུལ་བཏང་བར་གསན་རོགས་གནོངས། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་བཅུ་གཉིས་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་དང་པོའི་ནང་བོད་ཀྱི་ས་ཁུལ་མང་པོའི་ནང་རིམས་ནད་ཁྱབ་གདལ་ཤུགས་ཆེན་ཕྱིན་ཏེ། བོད་ཀྱི་རྒྱལ་ས་ལྷ་ས་དང་རྔ་བ་དང་མཚོ་སྔོན་ཕྱོགས་ནས་རིམས་ནད་ཁྲོད་རྒན་རྒོན་མང་པོ་འདས་གྲོངས་སུ་ཕྱིན་ཡོད་པ་ལྟར། ཕྱི་ཟླ་དང་པོའི་ཟླ་མཇུག་ནས་བཟུང་ལྷ་ས་སོགས་སུ་རིམས་ནད་གནས་སྟངས་ཅུང་ཙམ་ཞི་འཇགས་ཕྱིན་ཡོད་པ་དང་ནད་རྟགས་ཡོད་པ་རེ་ཟུང་ཐོན་བཞིན་ཡོད་ཀྱང་ཕྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་བཞི་ཉིན་ལྷ་སའི་འབྲི་གུང་དུར་ཁྲོད་དུ་ཕུང་པོ་གཉིས་ཙམ་ལས་མེད་པ། བོད་ནང་གི་བོད་མི་ཁག་ཅིག་ནས་འདི་ག་ཡེ་ཤེས་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཞིང། ཨོ་ད་དེང་སང་གོ་ཡ་མི་འདུག། གྲོངས་སོང་ཟེར་ནས་གོ་མ་སོང། ཡང་གོང་ཞུས་བོད་ནང་གི་འབྲེལ་ཡོད་བོད་མི་ཞིག་ནས་རྔ་བ་ཕྱོགས་སུ་ད་དུང་རིམས་ནད་ན་མཁན་བྱུང་གི་ཡོད་ཀྱང་འདས་གྲོངས་ཀྱི་གནས་སྟངས་ཉུང་རུ་ཕྱིན་ཡོད་པ་དང་འདས་གྲོངས་སུ་ཕྱིན་པའི་གནས་ཚུལ་གོ་ཐོས་མེད་པར་ཉིན་ཤས་འགྲོ་སོང་ལ་དགོན་པ་ཁག་ཏུ་ཆོ་འཕྲུལ་སྨོན་ལམ་འཚོགས་བཞིན་ཡོད་པས་མི་ཚོགས་མང་པོ་འདུས་བཞིན་ཡོད་སྐོར་བརྗོད་སོང་ལ། གཞན་ཡང་ཕྱི་ཟླ་དང་པོའི་ཚེས་ཉི་ཤུ་ཉིན་མགོ་ལོག་དར་ལག་ནས་རྒན་རྒོན་གཅིག་རིམས་ནད་རྐྱེན་གྱིས་འདས་གྲོངས་སུ་ཕྱིན་ཡོད་པ་ལས་རིམས་ནད་ཀྱི་གནས་སྟངས་ཛ་དྲག་མིན་སྐོར་འགྲེལ་བརྗོད་གནང་གི་འདུག། དེ་རིང་ཐུན་མོང་གི་དམག་རི་དྲག་གི། ཕྱི་ཟླ་བཅུ་གཅིག་ནང་རྒྱ་ནག་གཞུང་འབྲེལ་ངོས་ནས་གློ་བུར་རིམས་ནད་བཀག་སྡོམ་གློད་པར་བརྟེན་བོད་ཀྱི་ས་ཁུལ་ཡོངས་སུ་རིམས་ནད་ཤུགས་ཆེར་ཁྱབ་བརྡལ་ཕྱིན་ཡོད་ཀྱང། གཞུང་འབྲེལ་ངོས་ནས་བདག་པོ་མི་རྒྱག་པ་དང་སྨན་མི་རག་པ་སོགས་ཀྱི་དཀའ་ངལ་འོག་བོད་མི་རྒན་རྒོན་མང་དག་ཅིག་འདས་གྲོངས་སུ་ཕྱིན་ཡོད་པ་རེད་ལ། རྒྱ་ནག་གཞུང་འབྲེལ་ངོས་ནས་རིམས་ནད་ཀྱིས་འདས་གྲོངས་སུ་ཕྱིན་པའི་གྲངས་ཐོ་གང་ཡང་སྟོན་གྱི་མེད་པ་དང། འབྲེལ་ཡོད་བོད་མི་གཞན་ཞིག་ནས་ད་ལྟའི་ཆར་གསེར་རྟ་བླ་རུང་སྒར་གྱི་དུར་ཁྲོད་དང་ལི་ཐང་རྫོང་གི་དུར་ཁྲོད་ཁག་ཏུ་ཕུང་བོ་དུར་འཇུག་ཇེ་ཉུང་དུ་ཕྱིན་ཡོད་ཀྱང་ད་དུང་རིམས་ནད་ནད་རྟགས་ཅན་མུ་མཐུད་བྱུང་བཞིན་ཡོད་པ་འགྲེལ་བརྗོད་གནང་གི་འདུག་ཕྱི་ཟླ་དང་པོའི་ཚེས་མགོར་བོད་ཀྱི་རྒྱལ་ས་ལྷ་སར་ཉིན་གཅིག་ནང་མི་གྲངས་བརྒྱ་ལྷག་འདས་གྲོངས་སུ་ཕྱིན་པའི་ཕུང་བོ་དུར་འཇུག་ཞུ་བའི་གནས་ཚུལ་ཐོན་ཡོད་པ་མ་ཟད། རྔ་བ་དང་མཚོ་སྔོན་ཕྱོགས་སུ་མི་གྲངས་མང་པོ་འདས་གྲོངས་ཀྱིས་རྔ་བ་ཀིརྟི་དགོན་པའི་དུར་ཁྲོད་དུ་ཕུང་བོ་ཁེངས་ནས་ཡོད་པའི་གནས་ཚུལ་བྱུང་ཡོད་པ་རེད་ལ། ཕྱི་ཟླ་དང་པོའི་ཚེས་ཉིན་གཅིག་པུར་ལྷ་སའི་མལ་གྲོ་གུང་དཀར་དུ་ཡོད་པའི་འབྲི་གུང་དུར་ཁྲོད་ནང་ཕུང་བོ་དྲུག་ཅུ་རེ་བཞི་དུར་འཇུག་བྱས་ཡོད་པ་རེད་ལ། དེ་བཞིན་ཀིརྟི་དགོན་པར་ཉིན་ལྟར་ཕུང་བོ་བཅུ་ནས་བཅོ་ལྔ་ལྷག་ཁྱེར་ཏེ་དུར་འཇུག་བྱས་ཀྱང་རྒྱ་ནག་གཞུང་ངོས་ནས་འདས་གྲོངས་སུ་ཕྱིན་པའི་གནས་སྟངས་སྐོར་གྱི་གནས་ཚུལ་དང་གྲངས་ཐོ་འགོད་སྤེལ་གནས་ཚུལ་མཚམས་བཞག་ཡོད་པའི་གསལ་བསྒྲགས་ཀྱང་སྤེལ་ཡོད་པ་རེད། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་བཞུགས་སྒར་རྡ་རམ་ས་ལ་ནས། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ཡིན།

ཨ་འདི་དང་མཉམ་དུ་མཐའ་མ་དེ་ལ་ཁོང་ཚོ་ལ་གཉིས་ཡོད་རེད་བོད་ཀྱི་དུས་ཆེན་ཁག་གང་ཟག་ལ་ངོ་སྤྲོད་ཡོད་རྒྱུ་ཞིག་རེད་ཨ་ནི་འདི་དང་མཉམ་དུ་ཨ་ནི་ང་ཚོ་ནང་པའི་གནས་ཆེན་ཁག་ཡོད་ར་ད་ང་ཚོ་གལ་སྲིད་ནང་པ་ཡིན་ན་གནས་ཆེན་ཁག་ག་རེ་ག་རེ་ཡོད་རེད་ག་དེའི་སྒང་ལ་ཡིད་ཀྱི་གལ་གནད་ག་རེ་རེད་ལབ་བཤད་ཡོད་ར་ད་དཔེ་བྱས་ན་ང་ཚོ་ཝ་ར་ཎ་སི་འགྲོ་ནའི་ག་བ་འགྲོ་ནའི་ས་ཆ་དེའི་གལ་གནད་ག་རེ་ཡིན་མེད་ཆད་ཨ་ནི་འདི་ལ་གལ་སྲིད་འགྲོ་ཡ་ཡིན་ན་ཨ་ནི་སོ་སོའི་ས་ཆ་འགྲམ་ལས་ན Direction དུ་དེ་ཡལ་ཆོག་ད་ང་ཚོའི Google Map ལ་མཉམ་དུ་ཕར Link བྱས་ཡོད་ཡོད། གཞན་ཡང་ཆོས་རིག་ལས་ཁུངས་ཀྱི་ངོས་ནས་ཞལ་འདོན་མཉེན་ཆས་དེ་དབུ་འབྱེད་གནང་སྐབས་རྡ་སྟེང་བོད་ཀྱི་དཔེ་མཛོད་ཁང་གི་ངེས་སྟོན་པ་དགེ་བཤེས་ལྷག་རྡོར་ལགས་ཆེད་དུ་གདན་ཞུས་ཀྱིས་ཞལ་འདོན་མཉེན་ཆས་མ་ལག་དེ་དགོས་གལ་གྱི་ཐོག་ལམ་སྟོན་གནང་བཅུག་ཡོད་པར། དགེ་བཤེས་ལྷག་རྡོར་ལགས་ནས་མཉེན་ཆས་ཀྱི་མཛོད་ཁང་དུ་མཉེན་ཆས་ག་རེ་བཞག་ན་བརྟན་པོར་དགོས་པ་དང། གསར་གཏོད་ཀྱི་ནུས་པས་མི་མང་པོར་ཕན་ཐོགས་འབྱུང་ཐུབ་པ་སོགས་ཀྱི་དགོས་པ་ཡོད་པར་བརྟེན། མཉེན་ཆས་མ་ལག་དེ་ཁུངས་དག་པོ་དང་བདེ་འཇགས་ཡོད་པ། དཀྲོག་གཅིན་འདིས་སྤྱི་ཚོགས་འཆམ་མཐུན་ལ་མི་གནོད་པ་མ་ཟད། མི་སུས་ཀྱང་བེད་སྤྱོད་དུ་གཏོང་ཐུབ་པ་སོགས་ཁྱད་ཆོས་ཁ་ཤས་འཛོམས་དགོས་ཀྱི་ཡོད་པས། ཆོས་རིག་ལས་ཁུངས་ནས་ཐབས་ཤེས་གསར་པ་གནང་བ་འདི་ཧ་ལས་པ་ཡག་པོ་རེད་དེ། འཕྲུལ་ཆས་ཀྱི་རིགས་བེད་སྤྱོད་ལ་ཚད་འཛིན་དགོས་པ་མ་གཏོགས། འཕྲུལ་ཆས་ལ་གཡེང་དྲགས་ན་དཀའ་ངལ་འཕྲད་ཀྱི་ཡོད་པའང་ཤེས་དགོས་པ་སོགས་ལམ་སྟོན་གནང་གི་འདུག། ལོ་གཞོན་པ་དེ་ཚོས་འཕྲུལ་ཆས་ཞེ་པོ་ཅིག་བལྟས་ན། ཨ་ནི། རྒྱ་གར་ནང་ལ་འདི་ལྟར་མི་ལོ་གཞོན་པ་ས་ཡ་མང་པོ་མིག་འཕྲོ་བརླག་འགྲོ་གི་འདུག་ཟེར་གི་འདུག་ཨ།

ཆོས་རིག་ལས་ཁུངས་ནས་ཕྱོགས་བསྒྲིགས་ཀྱི་བོད་ཆོལ་ཁ་གསུམ་གང་ས་གི་ཆས་གོས་དང་རྒྱན་ཆ་གི་རིགས་ཀྱི་དཔར་དེབ་ཞིག་ཀྱང་དབུ་འབྱེད་གནང་ཡོད་ཅིང། དཔར་དེབ་དེའི་ནང་བོད་ཆོལ་ཁ་གསུམ་གྱི་ས་ཁུལ་ཧ་ཅང་མང་བོ་གི་ཆས་གོས་མི་འདྲ་བ་སྣ་ཚོགས་དང། རྒྱན་ཆ་མི་འདྲ་བ་སྣ་ཚོགས་ཀྱི་པར་བཅས་ཀྱི་འདྲ་པར་སྣ་མང་ཞིག་བཅུག་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། སྐུའི་གཅུང་མོ་ཨ་མ་རྗེ་བཙུན་པདྨ་ལགས་ཀྱི་ལོ་རྒྱུས་དང་འབྲེལ་བའི་ཨ་མ་ལགས་ཞེས་པའི་དངོས་བྱུང་གློག་བརྙན་ཞིག། ནིའུ་ཡོག་གི་བོད་མི་རྣམས་ལ་ཐོག་མར་གཟིགས་འབུལ་བྱས་པར་མི་མང་གིས་དགའ་མོས་བྱེད་བཞིན་པའི་སྐོར། འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་ཇོ་ལེབ་ཆོས་འཕེལ་ནས་གནས་ཚུལ་བཏང་བར་གསན་རོགས་གནང། ནིའུ་ཡོག་དང་ནིའུ་ཇར་སིའི་བོད་ཁྱིམ་སློབ་ཕྲུག་ཟུར་པ་ཚོགས་པས་གོ་སྒྲིག་བྱས་ཏེ། ཕྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་དྲུག་ཉིན་གྱི་དགོང་དྲོར། ནིའུ་ཡོག་གི་བོད་རིགས་སྤྱི་མཐུན་ཚོགས་པའི་ཕུན་ཚོགས་སྡེ་བཞིའི་ཚོགས་ཁང་དུ། ཨ་མ་ལགས་ཞེས་པའི་དངོས་བྱུང་གློག་བརྙན་ཞིག་རིན་མེད་ཐོག་མི་དམངས་ལ་གཟིགས་འབུལ་བྱས་ཤིང། དངོས་བྱུང་གློག་བརྙན་དེ་ནི་སྐུའི་གཅུང་མོ་ཨ་མ་རྗེ་བཙུན་པད་མ་ལགས་ཀྱི་འདས་པའི་ལོ་རྒྱུས་གཞིར་བཞག་ནས། བོད་ཁྱིམ་སློབ་གྲྭའི་འཕེལ་རིམ་སྐོར་དང་འབྲེལ་ནས། བཙན་བྱོལ་བོད་མིའི་ཤེས་ཡོན་སློབ་གསོ་དང་འབྲེལ་བའི་དངོས་བྱུང་གློག་བརྙན་ཞིག་ཡིན་པ་རེད། གློག་བརྙན་བཟོ་མཁན་དགེ་ལེགས་དཔལ་བཟང་ལགས་ཀྱི་བརྗོད་དོན་ལྟར་ན། དེ་དུས་ཨ་མ་ལགས་དགུང་གྲངས་བརྒྱད་ཅུ་ཕེབས་པའི་དུས་ཆེན་ལ་ཡ་ང་ཚོ་གཙོ་བོ་དམིགས་སུ་བཀར་ནས་བསྟན་ཡ་ཆེད་བོད་ཕྲུག་ཁྱིམ་སྡེའི་ངོས་ནས་འཆར་གཞི་བསྒྲིགས་པ་རེད། དེ་ནས་དེའི་དཀྱིལ་མ་དེ་ལ་ནད་ཡམས་རྐྱེན་བྱས་རྗེས་ནི་ང་ཚོ་ལོ་གཉིས་རིང་ག་ལ་ཡ་ད་དེ་ཕར་འགྱངས་བྱས་རྗེས་ག་ལི་ག་ལི་བྱས་རྗེས་ད་ལོ་གཉིས་ནང་ལོགས་ལ་ཡ་ང་ཚོ་བཟོ་ཐུབ་པ་བྱུང་སོང། དེ་ནས་ཐེངས་མ་དང་པོ་དེ་ང་ཚོ Swiss ལ་ཡ Bern University ཁོ་རང་ཚོའི Film Festival ལ་ཡ་དང་པོ་བྱས།

ནད་ཡམས་བྱུང་བའི་རྐྱེན་གྱིས་གློག་བརྙན་བཟོ་བར་དུས་ཡུན་ལོ་ངོ་གཉིས་ཙམ་འགོར་ཡོད་པ་དང། དེའི་རྗེས་སུ་གློག་བརྙན་དེ་ཡོངས་སུ་ལེགས་འགྲུབ་ཟིན་ནས། རྡ་རམ་ས་ལ་གཙོ་བོ་གྱུར་བའི་རྒྱལ་ཁབ་འགའ་ཤས་ནང་གི་གློག་བརྙན་དུས་སྟོན་ཁག་ཅིག་གི་ཐོག་གློག་བརྙན་འདི་གཟིགས་འབུལ་ཞུས་ཡོད་པ་དང། ད་ཐེངས་གློག་བརྙན་འདི་ནིའུ་ཡོག་ཏུ་མང་ཚོགས་ལ་གཟིགས་འབུལ་ཞུས་པའི་ཐེངས་མ་དང་པོ་ཡིན་པ་དང། དངོས་བྱུང་གློག་བརྙན་འདིའི་ནང་སྐུའི་གཅུང་མོ་ཨ་མ་རྗེ་བཙུན་པདྨ་ལགས་ཀྱི་ལོ་རྒྱུས་གཞིར་བཞག་ནས་བཙན་བྱོལ་བོད་མིའི་ཤེས་ཡོན་སློབ་གསོའི་འཕེལ་རིམ་སྐོར་སོགས་གསལ་པོ་མཚོན་ཐུབ་པ་བྱུང་ཡོད་ཅེས་འགྲེལ་བརྗོད་གནང་སོང། ཨེ་ནས་གཙོ་བོ་འདི་ད་ང་ཚོ་ཨ་མ་ལགས་རང་གི་ལོ་རྒྱུས་འདྲ་པོ་ཅིག་འཆར་གཞི་འདྲ་པོ་ཅིག་བསྒྲིགས། ཨེ་ནས་ཡིན་ན་ཡང་ད་ཨ་མ་ལགས་ཀྱི་ལོ་རྒྱུས་དམིགས་བསལ་ཞུ་བ་ཡིན་ན། ཨེ་ནས་ང་ཚོ་བོད་པའི་ང་རང་ཚོའི་གི་བཙན་བྱོལ་གྱི་སློབ་སྦྱོང་གི་འཕེལ་རིམ་བྱས་བརྒྱུད་རིམ་ད་ག་ནང་བཞིན་ཆ་ཚང་འདྲ་པོ་ཅིག་འདི་ནང་ལོགས་ལ་ཡ་ཅིག་ཚུད་པ་འདྲ་པོ་ཅིག་བྱུང་སོང་ཞེས། ཡང་གློག་བརྙན་ལ་བལྟ་མཁན་བསྟན་འཛིན་ཐོགས་མེད་ལགས་ཀྱིས། གློག་བརྙན་འདི་བོད་མི་ཚོས་ངེས་པར་དུ་ལྟ་དགོས་པ་དང། གློག་བརྙན་འདི་ལ་བལྟས་པ་ཡིན་ན། ཨ་མ་ལགས་བཀའ་དྲིན་ཆེན་པོ་ག་ཚོད་ཡིན་པ་གསལ་པོ་ཤེས་ཀྱི་རེད་ཟེར། བློ་གི་འཇིག་རྟེན་ལོ་རྒྱུས་འདི་ལྟ་ཡོང་དུས་ཨ་མ་ལགས་སྐུ་ལས་མང་པོ་ཞིག་བསྐྱོན་པ་དང་བོད་མིའི་ཐོག་ལ་ཅིག་ཁ་ལོ་རེད་སེམས་ཁུར་ག་འདྲས་ཡོད་མེད་འདི་ཅིག་ཨ་མ་ལགས་ཀྱིས་ཅིག་ད་ལྟ་བར་དུ་ཅིག་དཀའ་ངལ་བསྐྱོན་པ་འདི་ལ་བལྟས་ནས་ནི་ཅིག་ང་ཚོ་ལ་བོད་མི་ཚོ་ལ་དམིགས་བསལ་གྱིས་བཙན་བྱོལ་གྱི་བོད་མི་ཚོ་ལ་ནི་ག

ཨ་མ་ལགས་ཞེས་པའི་དངོས་བྱུང་གློག་བརྙན་འདི་ནི། བོད་ཕྲུག་ཁྱིམ་སྡེའི་སློབ་ཟུར། དགེ་ལེགས་དཔལ་བཟང་ལགས་ཀྱིས་གཙོ་འགན་བཞེས་ནས་ཕྱོགས་སྒྲིག་བྱས་པའི་དངོས་བྱུང་གློག་བརྙན་ཞིག་ཡིན་པ་དང། འབྱུང་འགྱུར་ནིའུ་ཇར་སིའི་གློག་བརྙན་དུས་སྟོན་དང་དེ་བཞིན་ཁ་ན་ཏྲ་སོགས་སུ་གློག་བརྙན་འདི་སྟོན་འཆར་ཡོད་པ་རེད་འདུག་ཨ་མི་རི་ཀའི་ནེའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་གྱུར་བྱུང་བས་ཡིན། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན་ང་རང་སྨོན་མཚོ་ཡིན་ཕྱི་ནས་མུ་མཐུད་དུ་གསར་འགྱུར་ཞུ་རྒྱུ། རྒྱ་གར་གཞུང་ཕྱོགས་ནས་ཧི་མ་ལ་ཡའི་མངའ་ཁུལ་དུ་རྒྱ་གར་དང་རྒྱ་ནག་གི་དམག་དཔུང་བར་མུ་མཐུད་ནས་གདོང་གཏུག་ཡོང་རྒྱུར་ཚོད་དཔག་གནང་གི་ཡོད་པ་རེད།

རྒྱ་ནག་གི་རྒྱུད་གཅིག་ལམ་གཅིག་ཟེར་བ་དེ་ནི་རྒྱ་ནག་སྲིད་འཛིན་ཞི་ཅིན་ཕིན་གྱིས་སྤྱི་ལོ་ཉིས་སྟོང་བཅུ་གསུམ་ལོར་བཏོན་པའི་རྒྱལ་ཁབ་ཆེན་པོའི་ཕྱི་འབྲེལ་ལམ་རྒྱ་ནག་གི་རྒྱ་བསྐྱེད་རིང་ལུགས་ཀྱི་བྱ་སྤྱོད་ཅིག་ནང་སྟོབས་ལྡན་རྒྱལ་ཁབ་དག་གིས་ལས་འཆར་དེར་རྒྱབ་སྐྱོར་བྱེད་ཀྱི་མེད་མོད། རྒྱ་ནག་གི་རྒྱུད་གཅིག་ལམ་གཅིག་ཟེར་བའི་ལས་འཆར་ལ་རྒྱབ་སྐྱོར་བྱེད་མཁན་གྱི་རྒྱ་ནག་གི་མཐུན་ཕྱོགས་རྒྱལ་ཁབ་ཁག་གམ་རྒྱལ་ཁབ་སྐྱོ་བོ་དག་གིས། དང་ཐོག་ངོས་ལེན་བྱས་ཡོད་ནའང་ད་ལྟ་རིམ་བཞིན་རྒྱ་ནག་གི་ལས་འཆར་དེར་ཤུགས་རྐྱེན་ངན་པ་ཞིག་འབྱུང་བཞིན་ཡོད་པ་སྟེ། ལྷོ་དང་ལྷོའི་ཞིབ་འཇུག་ཟེར་བས། རྒྱ་ནག་གི་རྒྱུད་གཅིག་ལམ་གཅིག་ཟེར་བའི་ལས་འཆར་ལ་དང་ཐོག་ངོས་ལེན་བྱེད་མཁན་གྱི་རྒྱལ་ཁབ། Zambia དང Pakistan། Laos། Angola དང། གཞན་སི་རི་ལང་ཀ་སོགས་སུ་ཞིབ་འཇུག་གི་སྙན་ཐོ་ཞིག་བཏོན་པའི་ནང་དུ། རྒྱ་ནག་གི་རྒྱུད་གཅིག་ལམ་གཅིག་ཟེར་བའི་ལས་འཆར་དེ་ནི། ཡུན་རིང་གི་དཀའ་གནད་ལ་བསམ་བློ་ཞིབ་མོར་མ་བཏང་བར། མགོ་འཛུགས་བྱ་རྒྱུ་མྱུར་དྲགས་པ་དང། ལས་འཆར་དེར། དོན་དུ་རྒྱལ་ཁབ་སྐྱོ་བོ་དེ་དག་གིས་ངོས་ལེན་བྱས་པ་ཙམ་ལས། འགྲོ་གྲོན་དང་ནུས་པ་འདོན་འདོད་མེད་ཅིང། ཁོ་ཚོས་འགྲོ་སོང་གི་འོས་འགན་ཆ་ཚང་རྒྱ་ནག་གིས་འཁུར་རྒྱུར་རེ་བ་བྱེད་ཀྱིན་ཡོད་ལ། གནད་དོན་གཞན་ཞིག་ཡོད་པ་དེ་ནི། རྒྱ་ནག་གིས་སྲིད་གཞུང་དེ་དག་གི་ངོས་ལེན་ཙམ་ལ་ཡིད་རྟོན་བྱས་པ་ལས། རྒྱལ་ཁབ་དེ་དག་གི་ཁེ་ལས་སྡེ་ཁག་དང་མི་དམངས་བཅས་ཀྱི་འདོད་མོས་སོགས་ལ་བསམ་བློ་ཞིབ་ཚགས་མ་བཏང་བའི་དབང་གིས་ལས་འཆར་དེ་བདེ་བླག་ངང་ལམ་ལྷོང་འབྱུང་མི་ཐུབ་པའི་བཀག་རྡོ་ལྟ་བུར་འགྱུར་བཞིན་ཡོད་པའི་སྐོར་གྱི་འགྲེལ་བརྗོད་གནང་ཡོད་པ་རེད། གནས་ཚུལ་དེའི་སྐོར་ནས་རྒྱ་ནག་སྐོར་གྱི་ཞིབ་འཇུག་པ་ཀུན་དགའ་བཀྲ་ཤིས་ལགས་ལ་བཅར་འདྲི་ཞུས་སྐབས་ཁོང་གིས་གསུངས་དོན། ད་གཅིག་དང་རྒྱུད་གཅིག་ལམ་གཅིག་དེ། ཁོའི་ལས་འཆར་དམིགས་བསལ་ཞིག་སོང་དང། ཞུ་གཅིག་ངས་ཞིབ་ཚགས་པོ་ཞུ་ཐུབ་མི་འདུག་དེ་ད་སྙིང་བསྡུས་རེ་ཞུས་པ་ཡིན་ན། ད་རྒྱུད་གཅིག་ལམ་གཅིག་འདི་ཨེ་ནི་ད་ཞི་ཅིན་ཕིང་གིས་ཤུགས་རྒྱབ་ཡག་གི་ལས་འཆར་གཙོ་བོ་གཅིག་ཆགས་བསྡད་ཡོད་རེད་ད་རྒྱུད་གཅིག་ལམ་གཅིག་ཟེར་དུས་དེ་ཕྱི་ལོག་གི་རྒྱལ་ཁབ་མང་པོ་ཞིག་གཅིག་ལ་ཡང་འབྲེལ་བ་ཆགས་ཀྱི་ཡོད་རེད། བྱས་ཙང་འདི་འདྲ་ཡིན་དུས་ཨ་མི་རི་ཀ་རེད་རྒྱ་གར་རེད་བལ་ཡུལ་དང་དམིགས་བསལ་འབྲེལ་བ་ཆེ་བར་ད་བལ་ཡུལ་ཕར་ཕུད་པའི། ལུང་པ་འདི་ཚོས་རྒྱུད་གཅིག་ལམ་གཅིག་དེ་སྡུག་ཅག་རེད་མཉམ་ཞུགས་བྱེད་ཀྱི་མེད་བྱས་རྗེས་དངོས་སུ་དེ་བས་ལབ་ཡོད་མ་རེད། ནང་དོན་གྱི་ཞེ་པོ་གཅིག་མཉམ་ཞུགས་བྱས་རྗེས་དེ་ཡག་པོ་རེད་བྱས་རྗེས་བསམ་མཁན་ཡོད་མ་རེད་ཁོང་ཚོས་ག་རེ་ཟེར་ན་རྒྱུད་གཅིག་ལམ་གཅིག་ཟེར་ཡ་འདི་ཨ་ནི་རྒྱ་ནག་གི་སྟོབས་ཤུགས་རྒྱ་སྐྱེད་བྱེད་ཡག་གི་ལས་འཆར་ཅིག་རེད་བསམ་སེམས་ནང་ལོགས་ནས་ངོས་འཛིན་ད་ག་རང་ཡོད། དེའི་རྒྱུ་མཚན་ལ་བརྟེན་ནས་ཨ་ནེ་ཡོངས་གྲགས་ཐོག་ནས་རྒྱུད་གཅིག་ལམ་གཅིག་ནང་མཉམ་ཞུགས་བྱེད་ཀྱི་ཡིན་ཟེར་དེ་ལབ་ཀྱི་ཡོད་མ་རེད་ད། དེ་ཡག་པོ་རེད་བྱེད་ཀྱི་ཡིན་ཟེར་མཁན་དེ་སུ་རེད་ཟེར་ན་བལ་ཡུལ་ཆགས་བསྡད་ཡོད་རེད། དེ་རེད་ད་ག་འདྲ་མདོར་བསྡུས་སྙིང་པོ་ཞུས་པ་ཡིན་ན་རྒྱུད་གཅིག་ལམ་གཅིག་དེ་རྒྱ་ནག་གཞུང་གིས་ཡག་པོ་ཡོང་གི་ཡོད་ཞུ་གི་ཡིན་ཟེར་འགྲེལ་བཤད་རྒྱག་གི་ཡོད་དེ་ལས་རྒྱུད་གཅིག་ལམ་གཅིག་དེ་རྒྱལ་ཁབ་མང་པོ་ཅིག་དང་འབྲེལ་བ་ཆགས་འདུག་དེ་ལ་ཡང་ད་རྒྱལ་ཁབ་སྐྱོ་པོ་འདྲ་བོ་ཞིག་བལ་ཡུལ་ལྟ་བུ་དེ་འདྲ་ཡིན་ན་མ་གཏོགས་དེ་ཡག་པོ་ཞིག་རེད་བྱེད་ཀྱི་དེ་འདྲ་ག་འདྲ་ཟེར་ན་ཞེ་པོ་གཅིག་གི་བསྟོད་བསྔགས་བྱེད་མཁན་དེ་ཡོད་མ་རེད། དགག་པ་རྒྱབ་ཡོད་མ་རེད་ལ་ནང་དོན་གྱི་མཉམ་ཞུགས་བྱེད་ཀྱི་ཡོད་མ་རེད། ད་དེ་ང་རའི་མཐོང་ཚུལ་ཡིན་ཐུགས་རྗེ་གནང། ལྷོ་དང་ལྷོའི་ཞིབ་འཇུག་ཟེར་བའི་སྙན་ཞུ་བཏོན་པའི་ནང་དུ་མུ་མཐུད་དུ་འཁོད་དོན། ཛམ་བི་ཡ་རྒྱལ་ཁབ་ཀྱི་སྲིད་གཞུང་ལ་མཚོན་ན། རྒྱ་ནག་གིས་བཏང་བའི་མ་དངུལ་གྱི་འཛུགས་སྐྲུན་ལས། ཁེ་ཕན་ལེན་རྒྱུའི་ཐབས་ཇུས་གང་ཡང་འདོན་གྱི་མེད་པ་མ་ཟད། དེ་ལས་ལྡོག་སྟེ། རྒྱལ་ཁབ་དེའི་བཟོ་ལས་སྡེ་ཁག་ཁག་གིས་རྒྱ་ནག་གིས་མ་རྩ་བཏང་བའི་ལས་གཞི་དག་ཇི་ལྟར་གཏོར་བཤིག་གཏོང་རྒྱུར་འབད་བརྩོན་བྱེད་ཀྱི་ཡོད་པའི་བྱ་སྤྱོད་ཆ་ཚང་ལ་སྲིད་གཞུང་གིས་སྣང་མེད་དུ་འཇོག་གི་ཡོད་པ་དང། ཕ་ཁི་སི་ཐན་ལྟ་བུར་མཚོན་ན་རྒྱ་ནག་གི་ཕྱུག་བདག་རྣམས་ལ་ཁ་གཏད་གཅོག་རྒྱུའི་དཔལ་འབྱོར་གྱི་ནུས་པ་མེད་པ་མ་ཟད། རང་ཁ་གསོ་ཐབས་ལ་ཡང་དཀའ་ངལ་ཆེན་པོ་འཕྲད་པའི་དབང་གིས། ཕ་ཁི་སི་ཐན་གྱི་སྤྱི་ཚོགས་ཧྲིལ་བོ་བདེ་འཇགས་མེད་པའི་གནས་སུ་ལྷུང་ནས། རྒྱལ་ཁབ་ཀྱི་དཔལ་འབྱོར་བརྟན་ལྷིང་མེད་པར་གྱུར་འདུག་ལ། གཞན་ནི་ལའོ་སི་རྒྱལ་ཁབ་ལྟ་བུར་མཚོན་ན། རྒྱ་ནག་གི་བུ་ལོན་ནང་དུ་ལྷུང་ནས་རྒྱལ་ཁབ་ཀྱི་ནང་སྲིད་ལ་རྒྱ་ནག་གིས་ཐེ་ཇུས་ཆེན་པོ་བྱེད་བཞིན་པའི་དཀའ་རྙོག་གི་ནང་དུ་ལྷུང་བ་སོགས་ཀྱི་གནས་སྟངས་ཆགས་པ་རེད། ཡང་ཨང་གོ་ལ་རྒྱལ་ཁབ་ལྟ་བུར་མཚོན་ན། རང་གི་གཞུང་ཕྱོགས་ནས་མ་དངུལ་ཅི་ཡང་གཏོང་འདོད་མེད་པའི་དཀའ་ངལ་དང། གཞན་ཨ་ཧྥེ་རི་ཁའི་རྒྱལ་ཁབ་ཁག་བཅུ་བདུན་ཙམ་ལ་རྒྱ་ནག་གིས་བུ་ལོན་མེད་པར་མ་བཏང་བ་ཡིན་ན་ཕྱི་འབྲེལ་གྱི་སྲིད་ཇུས་ཀྱང་བྱ་ཐབས་མེད་པ་སོགས་ཀྱི་དཀའ་རྙོག་མང་པོ་ཞིག་གི་ནང་དུ་ལྷུང་བ་རེད། ཡིན་ནའང་རྒྱ་ནག་གིས་རང་ཉིད་ཀྱི་དཔལ་འབྱོར་ཕྱི་འབྲེལ་སྲིད་ཇུས་བཀོལ་ནས་མུ་མཐུད་དུ་ཤུགས་སྣོན་རྒྱག་བཞིན་ཡོད་མོད། འབྲེལ་ཡོད་གནས་ཚུལ་དཔྱད་ཞིབ་པས་རྒྱལ་ཁབ་དེ་དག་གི་མི་དམངས་ལ་འདོད་མོས་མེད་བཞིན་དུ་སྲིད་གཞུང་གཅིག་པུའི་འབྲེལ་བ་ཙམ་གྱིས་རྒྱ་ནག་གི་རྨི་ལམ་དེ་སྟོང་ཟད་དུ་སོང་དང་འགྲོ་བཞིན་ཡོད་པའི་སྐོར་འགྲེལ་བརྗོད་གནང་བ་རེད། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། དེ་རིང་གི་བུད་མེད་དང་སྤྱི་ཚོགས་ཞེས་པའི་ལེ་ཚན་ནང་དུ་དེང་སྐབས་འཛམ་གླིང་སྟེང་འབྲས་སྐྲན་ཀུན་ལས་ནུ་མའི་འབྲས་སྐྲན་བྱུང་བའི་མི་གྲངས་མང་ཤོས་དེ་ཡིན་པའི་གནས་ཚུལ་དང་འབྲེལ་ནས་ནུ་མའི་འབྲས་སྐྲན་གྱི་སྐོར་གྱི་རྒྱུན་ཤེས་དང་ཡིད་གཟབ་བྱེད་དགོས་པའི་སྐོར་སོགས་ལ་འབྲེལ་ཡོད་སྨན་པར་རྡོ་རྗེ་མཚོ་གིས་བཅར་འདྲི་དང་གནས་ཚུལ་ཕྱོགས་བསྒྲིགས་ཞུས་པར་གསན་རོགས་གནོངས།

མཉམ་འབྲེལ་རྒྱལ་ཚོགས་ཀྱི་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱི་ཞིབ་འཇུག་གཞིར་བཟུང་ན། སྤྱིར་འབྲས་སྐྲན་ནི་འཛམ་གླིང་ཡོངས་སུ་མིའི་ཚེ་སྲོག་ལ་གནོད་འཚེ་ཕོག་གཞི་གཙོ་བོ་དེ་ཆགས་ཡོད་པ་དང། ཉིས་སྟོང་ཉི་ཤུ་ལོར་འབྲས་སྐྲན་བྱུང་བའི་རྐྱེན་གྱིས་མི་གྲངས་ས་ཡ་བཅུ་ཙམ་གྱི་ཚེ་སྲོག་ཤོར་ཡོད་འདུག་ཡང་འབྲས་སྐྲན་ཀུན་གྱི་ནང་ནས་ནུ་མའི་འབྲས་སྐྲན་བྱུང་བའི་གྲངས་འབོར་དེ་ཆེས་མང་ཤོས་དང། དེ་ནས་རིམ་བཞིན་གློ་བའི་འབྲས་སྐྲན་དང་རྒྱུ་ལོང་གི་འབྲས་སྐྲན་སོགས་ཡིན་པ་ཞིབ་འཇུག་དེའི་ནང་གསལ་འདོན་བྱས་འདུག་ལ། ཡང་འབྲས་སྐྲན་བྱུང་ནས་འཆི་སྐྱོན་བྱུང་བའི་མི་གྲངས་ཡོངས་ཀྱི་སུམ་ཆའི་གཅིག་དེ་ཐ་མག་འཐེན་པའི་རྐྱེན་དང་ལུས་པོ་ཚོ་དྲགས་པ། ཆང་རག་ཚད་ལས་བརྒལ་བ་འཐུང་མཁན། དེ་བཞིན་ཤིང་ཏོག་དང་སྔོ་ཚོད་ཀྱི་བཟའ་བཏུང་ཉུང་དྲགས་པ། ལུས་པོ་འགུལ་སྐྱོད་ཉུང་དྲགས་པ་བཅས་ཀྱི་དབང་གིས་འཆི་ལམ་དུ་ཕྱིན་པ་ཡིན་སྐོར་འགྲེལ་བརྗོད་དང་བཅས་གལ་ཏེ་སྔ་ཙམ་ནས་འབྲས་སྐྲན་བྱུང་ཡོད་པ་ཤེས་ནས་སྨན་བཅོས་བྱས་ཚེ་ནད་པ་མང་ཆེ་བ་དྲག་སྐྱེད་ཡོང་ཐུབ་པའི་སྐོར་ལམ་སྟོན་བློ་འདོན་བྱས་ཡོད་པ་རེད། འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས་ཉིས་སྟོང་ཉེར་གཉིས་ལོར་བཏོན་པའི་ཞིབ་འཇུག་གཞིར་བཟུང་ན་འབྲས་སྐྲན་ནི་འཛམ་གླིང་ཡོངས་སུ་མིའི་ཚེ་སྲོག་ལ་གནོད་འཚེ་ཆེ་ཤོས་དེ་ཡིན་ཞིང་ཉིས་སྟོང་ཉི་ཤུ་ལོར་འབྲས་སྐྲན་བྱུང་བའི་རྐྱེན་གྱིས་མི་གྲངས་ས་ཡ་བཅུ་ཙམ་གྱི་ཚེ་སྲོག་ཤོར་ཡོད་པ་དང་གཞན་ཡང་ལོ་དེར་གསར་དུ་འབྲས་སྐྲན་བྱུང་མཁན་མི་འབོར་མང་ཤོས་ཀྱི་འབྲས་སྐྲན་དེ་ནུ་མའི་འབྲས་སྐྲན་བྱུང་མཁན་མི་གྲངས་ས་ཡ་གཉིས་ཚེག་གཉིས་དྲུག་ཡོད་འདུག་དེ་ནས་རིམ་བཞིན་གློ་བའི་འབྲས་སྐྲན་བྱུང་མཁན་ས་ཡ་གཉིས་ཚེག་གཉིས་གཅིག་རྒྱུ་ལོང་གི་འབྲས་སྐྲན་བྱུང་མཁན་ས་ཡ་གཅིག་ཚེག་དགུ་གསུམ་བཅས་རེད། ཡང་ཞིབ་འཇུག་ནང་མུ་མཐུད་བཀོད་པར་འབྲས་སྐྲན་དེ་རིགས་བྱུང་ནས་འཆི་སྐྱོན་བྱུང་བའི་མི་གྲངས་མང་ཤོས་དེ་གློ་བའི་འབྲས་སྐྲན་དང་དེ་ནས་རིམ་བཞིན་རྒྱུ་ལོང་གི་འབྲས་སྐྲན་མཆིན་པའི་འབྲས་སྐྲན་ཕོ་བའི་འབྲས་སྐྲན་ནུ་མའི་འབྲས་སྐྲན་བཅས་རེད་འདུག་ལ། ད་དུང་ལོ་རེར་ཕལ་ཆེར་བྱིས་པ་འབུམ་བཞི་ཙམ་ལ་འབྲས་སྐྲན་བྱུང་གི་ཡོད་འདུག་ལ། རྒྱལ་ཁབ་སོ་སོའི་ནང་འབྲས་སྐྲན་ནད་རིགས་གང་ཞིག་མང་བ་བྱུང་བའི་གནས་སྟངས་མི་གཅིག་ནའང། མངལ་སྒོའི་འབྲས་སྐྲན་ནི་རྒྱལ་ཁབ་ཉི་ཤུ་རྩ་གསུམ་གྱི་ནང་ཆེས་མང་ཤོས་དེ་ཆགས་ཡོད་འདུག། ཨ་མི་རི་ཀའི CDC སྟེ་ནད་ཡམས་སྟངས་འཛིན་དང་སྔོན་འགོག་ལྟེ་གནས་ཁང་གིས་བཏོན་པའི་གནས་ཚུལ་གཞིར་བཟུང་ན་ཨ་རིའི་ནང་ལོ་རེར་ནུ་མའི་འབྲས་སྐྲན་བྱུང་མཁན་བུད་མེད་འབུམ་གཉིས་ར་ཁྲི་དྲུག་སྟོང་བཞི་ཙམ་དང་སྐྱེས་པ་ཁྲི་གཉིས་དང་སྟོང་བཞི་བྱུང་གི་ཡོད་འདུག་ལ། ཡང་ལོ་རེར་ནུ་མའི་འབྲས་སྐྲན་གྱི་རྐྱེན་གྱིས་བུད་མེད་ཁྲི་བཞི་ར་སྟོང་གཉིས་དང་སྐྱེས་པ་ལྔ་བརྒྱ་ཙམ་འཆི་སྐྱོན་བྱུང་གི་ཡོད་འདུག། འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས་རྒྱལ་ཁབ་ཚང་མས་ནུ་མའི་འབྲས་སྐྲན་བྱུང་ཡོད་མེད་ལ་བརྟག་དཔྱད་ཀྱི་ཆ་རྐྱེན་བསྐྲུན་རྒྱུ་དང་ནད་དེའི་སྐོར་གོ་རྟོགས་སྤེལ་རྒྱུ་འཕྲོད་བསྟེན་གྱི་ཞབས་ཞུའི་མཐུན་རྐྱེན་ཇེ་ལེགས་སུ་གཏོང་བ་བཅས་བྱས་ཚེ་ནུ་མའི་འབྲས་སྐྲན་བྱུང་མཁན་མང་པོ་ཞིག་ཚེ་སྲོག་གི་ཉེན་ཁ་ལས་སྐྱོབ་ཐུབ་རྒྱུ་ཡིན་སྐོར་བརྗོད་ཡོད་པ་རེད། ཨ་རི་རྒྱལ་ཡོངས་སུ་བུད་མེད་བརྒྱད་ཀྱི་ནང་ནས་གཅིག་ལ་ནུ་མའི་འབྲས་སྐྲན་བྱུང་གི་ཡོད་པ་དང་ལོ་ངོ་བཅུ་ཕྲག་གཉིས་ལྷག་གི་སྔོན་ནས་རྒྱལ་ཁབ་འདིའི་ནང་དུ་ནུ་མའི་འབྲས་སྐྲན་སྐོར་གོ་རྟོགས་སྤེལ་ཆེད་ཚོགས་པ་སྒྲིག་འཛུགས་དང་མི་སྒེར་བཅས་ནས་ལས་འགུལ་སྣ་ཚོགས་སྤེལ་མུས་ཡིན་སྟབས་རྒྱལ་ཁབ་འདིའི་ནང་ཉིས་སྟོང་ལོ་ནས་བཟུང་ནུ་མའི་འབྲས་སྐྲན་བྱུང་མཁན་གྱི་གྲངས་འབོར་ཇེ་ཉུང་དུ་གཏོང་ཐུབ་ཡོད་པ་མ་ཟད་ཚེ་སྲོག་ཤོར་བའི་གྲངས་ཀའང་ཇེ་ཉུང་དུ་གཏོང་ཐུབ་ཡོད་འདུག།

ནུ་མའི་འབྲས་སྐྲན་བྱུང་མཁན་ཚོའི་ནུ་མ་ཆ་ཚང་ལེན་པ་ནི་རྒྱུན་ལྡན་ཞིག་ཆགས་ཡོད། ཡིན་ནའང་དེང་སྐབས་ནུ་མའི་འབྲས་སྐྲན་བྱུང་མཁན་མང་ཆེ་བ་སྔ་ཙམ་ནས་ངོས་འཛིན་ཐུབ་པ་བྱུང་ནས་ནུ་མ་ལེན་མི་དགོས་པའི་ཐོག་ནས་སྨན་བཅོས་བྱེད་ཐུབ་པ་དང་དམིགས་བསལ་ཁྱབ་འགྱེད་བཅོས་ཐབས་ཏེ་དབྱིན་སྐད་དུ Radiation དང་རྒྱ་སྐད་དུ་ཧྥང་ལིའོ་ཟེར་བའི་གློག་འོད་ཀྱི་ནུས་པའི་བཅོས་ཐབས་དེ་ནི་ཆེས་སྔོན་ཐོན་ཞིག་ཆགས་ཡོད་ཅེས་མཚམས་སྦྱོར་གནང་ཡོད་པ་རེད། ད་ལྟ་ཨ་རིའི་གྲོང་ཁྱེར་ནེའུ་ཡོག་ནང་སྨན་བཅོས་ཀྱི་ཕྱག་ལས་གཉེར་བཞིན་པའི་ཕྱི་ལུགས་གསོ་རིག་གི་སྨན་པ་ཕག་མོ་མཚོ་ནི་སྔོན་མ་མཚོ་སྔོན་ཞིང་ཆེན་ཟི་ལིང་གྲོང་ཁྱེར་གྱི་སྨན་ཁང་གཉིས་པ་ཞེས་པའི་ནང་གཤགས་བཅོས་ཀྱི་སྨན་པ་བྱས་མྱོང་བ་དང་དམིགས་བསལ་ཁྱབ་འགྱེད་བཅོས་ཐབས་ཀྱི་ཆེད་མཁས་པ་ཞིག་ཡིན་ཞིང་ཁོ་མོས་ནུ་མའི་འབྲས་སྐྲན་བཅོས་ཐབས་སྐོར་འདི་གར་ངོ་སྤྲོད་བྱེད་སྐབས།

ཡིན་ནའང་དེང་སྐབས་སྨན་ཁང་ལ་ལས་སྒོར་མོ་མང་ཙམ་ལེན་ཐབས་ཀྱི་ཐོག་ནས་གཤགས་བཅོས་བྱེད་དགོས་མིན་དང་ཕན་ཐོགས་མིན་ལ་མ་བལྟས་པར་གཤགས་བཅོས་བྱེད་ཐབས་བྱེད་བཞིན་པའི་སྐོར་ཡང་མི་དེས་གསལ་འདོན་གནང་བྱུང། བོད་ནང་སྨན་པ་མང་ཤོས་ཀྱིས་རིམ་པ་དང་པོ་ཡིན་ན་ལ་ཡང་གཤགས་བཅོས་ཆེད་སྨན་ཁང་ལ་ད་འགྲོ་སོང་མང་པོ་འགྲོ་དགོས་ས་རེད་ད་འུ་ཚོ་ཡོད་གི་ཉེ་དེ་ནས་རིམ་པ་བཞི་བ་ནང་ནས་ལ་ད་གཤགས་བཅོས་གཏང་རྒྱུ་ཡོད་ནི་མ་རེད་ད་བཞག་བཞག་རྒྱམ་དོན་རེད་རྒྱམ་དོན་ན་ལ་ཡང་སོང་བས་གཤགས་བཅོས་གཏང་ངེས་ཡིན།

ནད་རྟགས་འདི་རིགས་ཡོད་ཚེ་ངེས་པར་དུ་དོ་སྣང་བྱས་ཏེ་སྨན་ཁང་དུ་བརྟག་དཔྱད་བྱ་དགོས་ཡོད་སྐོར་ཆེད་མཁས་སྨན་པ་ཚོས་ཡོངས་གྲགས་ཀྱིས་བརྗོད་བཞིན་ཡོད་པ་མ་ཟད་ད་དུང་བུད་མེད་ཁག་ཅིག་ལ་གོང་དུ་ངོ་སྤྲོད་བྱས་པའི་ནུ་མའི་འབྲས་སྐྲན་གྱི་ནད་རྟགས་དེ་རིགས་དམིགས་བསལ་མ་ཐོན་པར་ནད་དེ་ཕོག་པའི་གནས་ཚུལ་བྱུང་གི་ཡོད་པའང་གསལ་འདོན་བྱེད་བཞིན་པ་རེད། ཕྱི་ལུགས་ཀྱི་སྨན་པ་དང་ཚན་རིག་པ་ཚོས་ནུ་མའི་འབྲས་སྐྲན་ཡོད་མེད་ཀྱི་བརྟག་ཐབས Mammogram ཞེས་འབོད་པའི་ནུ་མར་གློག་པར་རྒྱག་པའི་བརྟག་བྱེད་དེས་ནད་ཡོད་མེད་ཤེས་རྟོགས་ཐུབ་ཀྱི་ཡོད་པ་དང་བརྟག་ཐབས་དེ་བེད་སྤྱོད་བྱས་ཚེ་མིའི་ཚེ་སྲོག་རྒྱུན་སྲིང་ཐུབ་པའམ་ཡང་ན་སྲོག་ཉེན་ལས་སྐྱོབ་ཐུབ་པར་ངོས་འཛིན་བྱེད་ཀྱི་ཡོད་པ་རེད། ནུ་མའི་འབྲས་སྐྲན་བྱུང་རྒྱུའི་ཉེན་ཁ་ཆེ་བའི་རིགས་ནི་ནུ་མའི་འབྲས་སྐྲན་བྱུང་མྱོང་མཁན་ཞིག་ཡིན་ཕྱིན་བསྐྱར་དུ་བྱུང་རྒྱུའི་ཉེན་ཁ་ཡོད་པ་དང་ཁྱིམ་ཚང་ནང་ནུ་མའི་འབྲས་སྐྲན་བྱུང་མཁན་ཡོད་ཚེ་ཁྱིམ་རྒྱུད་ལས་ནད་དེ་བྱུང་རྒྱུའི་ཉེན་ཁ་ཡང་ཡོད་འདུག་ལ་དེ་མིན་ཐ་མག་འཐེན་མཁན་དང་སྐྱེ་འགོག་གི་སྨན་ཟ་མཁན། གཞན་ཡང་བྱིས་པ་མ་སྐྱེས་པའི་བུད་མེད། གཉེན་སྒྲིག་བྱས་མེད་པའི་བུད་མེད། ཡང་བུད་མེད་ཚོའི་ནང་རང་ཉིད་ཀྱིས་ཐ་མག་མི་འཐེན་ནའང་ཐ་མག་འཐེན་མཁན་གྱི་ཁོར་ཡུག་ནང་འཚོ་སྡོད་བྱེད་མཁན།